ད་རིང་གི་ཨ་རིའི་རླུང་འཕྲིན་ཁང་གི་ཆོས་རིག་གི་ལེ་ཚན་འདིའི་ནང། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོའི་རྣམ་ཐར་སྙིང་བསྡུས་ངོ་སྤྲོད་གནང་བ་ཞིག་གསན་གྱི་རེད། རྒྱལ་དབང་སྐུ་འཕྲེང་གཉིས་པ་རྗེ་དགེ་འདུན་གྲུབ་ཀྱི་མཛད་རྣམ་ཐད་ལ་ཡང་འཁྲུངས་རབས་གསོལ་འདེབས་ནང་ལ་ཡང་རྟ་ནག་རུས་ཆེན། སྲེག་སྟོན་དར་རིགས་སུ་བལྟམས་ནས་གསུམ་པོ་སྒྲ་དབྱངས་ཐོལ་བྱུང་གསུང། གནས་སྒོ་འབྱེད་ཅིང། མཁས་པའི་དབང་པོ་ཅན། མཚུངས་མེད་དགེ་འདུན་རྒྱ་མཚོར་གསོལ་བ་འདེབས་ཞེས་གསུངས་པ་ནང་བཞིན་ཁོང་འཁྲུངས་ཡུལ་དེ་ཨ་ནི་གཙང་རྟ་ནག་ལ་ཡ། ཡབ། ཨ་ནི་རྙིང་མའི་སྔགས་འཆང་ཀུན་དགའ་རྒྱལ་མཚན་དང་ཨ་ཡུམ་ཀུན་དགའ་དཔལ་མོ་གཉིས་ཀྱི་སྲས་ལ་ཡ། སྐུ་འཁྲུངས་མ་ཐག་ལ་ཡ་ཨ་རྗེ་བཙུན་སྒྲོལ་མའི་གཟུངས་སྔགས་ང་རང་ཚོས་ཨོཾ་ཏཱ་རེ་ཏུཏྟཱ་རེ་ཏུ་རེ་སྭཱ་ཧཱ་ཟེར་དེ་གསུངས་པ་དང།

ཕའི་ཆོས་སྐོར་ལ་སྐུ་ཞིང་ལ་ཕེབས་ཁ་ལ་ཡ་འདའ་ཁའི་ཞལ་ཆེམས་བཞག་པ་གཞིར་བཟུང་དཔལ་ཀརྨ་པ་སྐུ་ཕྲེང་གསུམ་པ་རང་བྱུང་རྡོ་རྗེ་ཨ་ཁོང་གོང་མའི་ཡང་སྲིད་དུ་ངོས་འཛིན་གནང་བ་དེ་བོད་ཀྱི་བླ་མའི་ནང་ནས་ཨ་ནི་ཡང་སྲིད་ངོས་འཛིན་གནང་བའི་ལུགས་སྲོལ་ཐོག་མ་དེ་དེ་འདྲ་ཞིག་བྱུང་འདུག་ལོས། ལུགས་སྲོལ་དེ་ལྟར་དར་ནས་ད་ད་ལྟ་བར་དུ་ལོ་དགུ་བརྒྱ་ལྷག་ཅིག་འགྲོ་གི་འདུག་ཨ་ནི་རི་བོ་དགེ་ལུགས་པ་ལ། ཆ་བཞག་པ་ཡིན་ན་རྒྱལ་དབང་སྐུ་ཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་ཨ་ནི་སྐུ་ཕྲེང་དང་པོའི་ཡང་སྲིད་ལ་ཡང་ངོས་འཛིན་གནང་བ་ནས་བཟུང་ཨ་ནི་ཡང་སྲིད་ཀྱི་ངོས་འཛིན་གནང་སྲོལ་དར་བ་ཅིག་འདུག་ཅེས་ནས་རེད་དོ།
ལོས། དེ་ནས་སྤྱི་བཏང་གི་ང་རང་ཚོའི་བོད་པའི་སྡེ་ནང་ལོགས་ལ་ཡང་སྤྲུལ་སྐུ་དང་བླ་མ་རིན་པོ་ཆེ་ཡང་སྲིད་སོགས་གསུང་བའི་སྐབས་དེ་ངེས་ཚིག་དེ་ལ་ཨ་ནི་དེའི་ད་ལྟ་ངས་ཞུ་ཡག་དེ་གཙོ་བོ་དེ་ལོ་ཆུང་ཆུང་ཚོ་ལ་ཡང་དམིགས་པ་ཡིན་དུས་འདིའི་སྐོར་འགྲེལ་བཤད་ཐུང་ཐུང་ཞིག་ཞུས་ཆོག་པ། ལོས། སྤྲུལ་སྐུ། ཞེས་པ་དེ་ད་ཁོ་ངོ་བོ་གང་ལྟར་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཡིན་པ་གང་ཞིག་ལ་རྣམ་པ་སྣ་ཚོགས་ཀྱི་གཟུགས་སུ་སྤྲུལ་པ་སྤྲུལ་པ་ཡིན་ནའི་རེད་ཡང་ན་ཡང་སྲིད་དུ་དུ་ཨ་ནི་སེམས་ཅན་གྱི་དོན་མཛད་མཁན་བསམ་བཞིན་ཨ་སྐྱེ་བ་བཞེས་མཁན་ལ་ཞུ་གི་ཡོད་རེད། ལོས། བླ་མ་ཟེར་དུས་ཙམ་ན་བླ། ཟེར་དུས་ཙམ་པ་ཨ་ཡོན་ཏན་བླ་ན་མེད་པ། ཡང་ན་གོང་ན་མེད་པ། མ། ཞུ་དུས་ཙམ་པ་སེམས་ཅན་ལ་མ་ལྟར་བརྩེ་བས་ན་བླ་མ་ཞེས་དེ་འདུག་སེ་ཡིན་པ་རེད། ཨ་རིན་པོ་ཆེ། བྱས་ན་ཨ་ནི་བླ་སྤྲུལ་ཁག་ལ་འབོད་པའི་ཨ་ནི་ཆེ་བསྟོད་རྩ་ཆེན་པོར་བརྩི་བའི་མིང་ཞིག་འདུག་སེ་རེད། ཡང། ཡང་སྲིད་ཞུ་དུས་རང་ཉིད་སངས་རྒྱས་ཟིན་པའམ་ཡང་ན། བྱང་ཆུབ་སེམས་དཔའི་ས་ལ་གནས་པ། གང་ཞིག་སེམས་ཅན་གྱི་དོན་དུ་གང་ལ་གང་འདུལ་གྱི་སྤྲུལ་པའམ་སྐུ་སྐྱེ་བཞེས་པ་དེ་ལ་ཡང་སྲིད་ཅེས་འདུག་སེ་བྱས་ནས་ཞུ་གི་ཡོད་རེད།
ྋགོང་ས་སྐུ་ཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་སྐུ་ཆུང་ངུའི་དུས་ནས་གནང་སྟངས་གཞན་དང་མི་འདྲ་བར་ཁྱད་པར་ཅན་ཞིག་ཡོད་པ་ལ། སྐུ་གོང་མའི་ཞལ་སློབ་མང་པོ་དང་བཀྲ་ཤིས་ལྷུན་པོའི་དགེ་འདུན་པ་བཅས་ཀྱིས་རང་དབང་མེད་པར་དད་པ་སྐྱེས་ཏེ་རྒྱལ་མཆོག་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་ཀྱི་ཡང་སྲིད་དུ་ངོས་འཛིན་ཞུས་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས།
གང་དག་གར་སོང་བར་ད་རྒྱལ་བ་དགེ་འདུན་རྒྱ་མཚོའི་གི་གནང་སྟངས་དེ་ལ་ཡང་ཐུགས་ཡིད་འཕྲོག་ནས་སྐུ་གོང་མའི་ཞལ་སློབ་མང་པོ་རང་དབང་མེད་པའི་དད་པ་སྐྱེས་པ་དང་བཀྲ་ཤིས་ལྷུན་པོའི་དགེ་འདུན་པ་རྣམས་ཀྱིས་རྗེ་དགེ་འདུན་གྲུབ་པ་ལ་དད་པ་ཧ་ཅང་ཆེན་པོ་ཡོད་པར་བརྟེན་ནས་ཚང་མས་དགེ་འདུན་རྒྱ་མཚོ་ནི་དགེ་འདུན་གྲུབ་ཀྱི་ཡང་སྲིད། འཁྲུལ་མེད་ཡིན་པ་ལ་ངོས་ལེན་ཞུས་ཏེ་དགུང་ལོ་བཅུ་གཅིག་གི་ཐོག་ལ་དེ་དུས་བཀྲ་ཤིས་ལྷུན་པོའི་ཁྲི་འཛིན་པཎ་ཆེན་ལུང་རིགས་རྒྱ་མཚོ་ཞུ་བ་ནས་དགེ་ཚུལ་སྒྲུབ་པ་གནང་སྟེ་མཚན་ལ་ཡང་དགེ་འདུན་རྒྱ་མཚོ་ཞེས་གསོལ་བ་གནང་འདུག། རྒྱལ་དབང་འདིས་དགུང་ལོ་ཆུང་ཆུང་སྐབས་ནས་ཡང་དཔལ་ལྡན་ལྷ་མོའི་བསྟོད་པ་མཛད་པ་དང། ད་ལྟ་ང་རང་ཚོའི་འབྲས་སྤུངས་ཞེས་པའི་ལྷ་མོའི་གཏོར་འབུལ་གྱི་གདངས་དེ་རྒྱལ་མཆོག

ཨ་ནི་ལྷ་སྲས་སྟོང་པ་ཞེས་ཕུལ་བ་དེ། ཕྱག་ནས་ཤོར་བའི་སྐབས་དེ་ལ་ཡང་རྗེ་བཙུན་སྒྲོལ་མས་ཕྱག་གིས་བཟུང་བ་གནང་བ་དང། བཀྲ་ཤིས་ལྷུན་པོའི་སློབ་དཔོན་ལ་ངོ་ཤེས་བཏང་བ། བཅས་དེ་འདྲས་ལ་ཕྱིན་ནས་ངོ་མཚར་ཆེན་པོ་དེ་འདྲ་མང་པོ་ཅིག་བྱུང་ཤག་ལགས། དེ་ནས་དགུང་ལོ་བཅུ་དྲུག་ལ་ཕེབས་པའི་སྐབས་ལ། འཇམ་དབྱངས་དཀར་པོ་དང་དབྱངས་ཅན་མའི་བསྙེན་པ་གནང་བ། དེ་དོན་ནི་གསོལ་ཇ་གནང་བ་ཡིན་ཙང་ནི་གསོལ་ཇ་བཞེས་པའི་གི་དུས་ཚོད་དེའི་རིང་ལ་ཤོ་ལོ་ཀ་མང་པོ་ཐུགས་འཛིན་བྱས་ཏེ་ངག་ལ་ཡང་ཟིན་ཐུབ་ཡག་བྱུང་སྟེ་དམིགས་བསལ་ཅན་གྱི་འདུག་སེ་བྱུང་ཤག་ལགས་སོ། དེ་ནས་བཀྲ་ཤིས་ལྷུན་པོ་གི་པཎ་ཆེན་ལུང་རིགས་རྣམ་རྒྱལ་དང་ཡེ་ཤེས་རྩེ་མོ་ལ་སོགས་པའི་ཡོངས་འཛིན་ལ་བསྟེན་ནས་གཞུང་ཆེན་ཁག་ལ་སྦྱངས་པ་མཐར་ཕྱིན་གནང་བ་དང་ཡབ་སྔགས་འཆང་གི་དྲུང་ནས་རྟ་མགྲིན་དང་ཕྱག་རྡོར་ནཱ་རོ་ཆོས་དྲུག་གུ་རུ་ཞི་དྲག། མགོན་པོ་དང་ཆོས་རྒྱལ་རྣམ་སྲས། བཅས་ཏེ་གང་ལྟར་སྐྱེས་བུ་གསུམ་གྱི་སྲུང་མའི་རྗེས་གནང་འདུག་སེ་བྱས་ནས་གསན་པ་གནང་འདུག་ལགས་སོ། ད་ལྟ་ང་ཚོས་སྤྱིར་བཏང་ནས་འདི། ཞལ་འདོན་དང་འདི་འདྲ་ཅིག་བྱས་པའི་ཁ་ཐོག་ལ། རིག་འཛིན་གྲུབ་པའི་དབང་ཕྱུག་པད་མ་འབྱུང་ལྔ་བརྒྱའི་གཙུག་རྒྱན་དཔལ་ལྡན་མར་མེ་མཛད་རྡོ་རྗེ་འཆང་དབང་བློ་བཟང་གྲགས་པའི་དཔལ་དབྱེར་མེད་སྤྲུལ་པའི་བྱིན་རླབས་འཇུག་པར་ཤོག། ཚིགས་བཅད་དེ་ཡང་རྒྱལ་བ

ཡང་སྐབས་ཤིག་ལ་པཎ་ཆེན་རིན་པོ་ཆེ་ལས་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་ལ་དད་གུས་ཞུ་མཁན་སེར་སྐྱ་མང་ཚོགས་མང་བ་བྱུང་སྟེ་པཎ་ཆེན་རིན་པོ་ཆེ་མཆོག་གི་གསོལ་དཔོན་དང་ཞབས་ཕྱི་ཚོས་ཕྲག་དོག་གི་རྣམ་པ་ཕྲན་བུ་བྱུང་བའི་ཐད་ལ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། དེ་དུས་བཀྲ་ཤིས་ལྷུན་པོའི་ནང་ལ་ཡང་དགའ་ལྡན་ཁྲི་པ། བཤད་སྟངས་ནང་བཞིན་གྱི་མཁས་པ་རིམ་བྱོན་རྩེ་ཏོག་བརྒྱབ་སྟེ་ནི་ཁྲི་པར་འཕེལ་ཐོབ་བྱས་པ་མ་གཏོགས་ཡང་སྲིད་རྐྱང་པས་ཁྲི་པ་སྐྱོང་རྒྱུའི་ལམ་སྲོལ་ཐོག་གླེང་གཞི་བྱུང་བའི་ཐོག་ལ་ཨ་ནི་བཀྲ་ཤིས་ལྷུན་པོའི་གོས་སྐུ་བཤམས་པའི་སྐབས་དེ་ཡག་སེར་སྐྱ་མང་ཚོགས་ནས་གུས་བཀུར་དང་པཎ་ཆེན་རིན་པོ་ཆེ་མཇལ་ཁ་ཞུ་མཁན་ལས་རྗེ་དགེ་འདུན་རྒྱ་མཚོ་ལ་མཇལ་ཁ་ཞུ་མཁན་དེ་མང་བ་བྱུང་བ་ཡིན་ཙང། པཎ་ཆེན་རིན་པོ་ཆེ་གི་གསོལ་དཔོན་ཚོས་ད་གང་ལྟར་ཅིག་ཕྲག་དོག་འདྲ་བོ་ཅིག་བྱས་ཏེ་གང་ལྟར་རྒྱལ་བ་དགེ་འདུན་རྒྱ་མཚོའི། དྲུང་ནས་སློབ་གཉེར་བ་ཚོས་གསན་བཞེས་གནང་ན་དང་མཇལ་ཁར་འགྲོ་ན་འགྲིག་གི་མ་རེད་ཟེར་ཏེ་གང་ལྟར་དམ་དྲག་འཛུགས་བྱས་ནས་གནང་བའི་སྐད་ཆ་དེ་འདྲ་ཅིག་འདུག། རྒྱལ་བ་སྐུ་གོང་མ་དགེ་འདུན་གྲུབ་ཀྱི་ཨ་ནི་ཞལ་སློབ་འབྲས་སྤུངས་མཁན་པོ་ཁྲི་པ་དང་བློ་གསལ་གླིང་གི་མཁན་པོ་རྣམ་པ་གཉིས་ཀྱིས་ཨ་ནི་དབུས་ལ་ཡར་གདན་ཞུ་གནང་བ་ལྟར་དབུས་ཕྱོགས་འབྲས་སྤུངས་ལ་ཕེབས་ནས་རྗེ་དགེ་འདུན་གྲུབ་པའི་ཞལ་སློབ་གནས་རྙིང་ཆོས་རྗེ་ཀུན་དགའ་བདེ་ལེགས། ཞུ་བ་དེ་ཁོང་གི་དྲུང་ནས་ནི་བསྙེན་རྫོགས་ཀྱི་སྡོམ་པ་བཞེས། དེ་ནས་བློ་གླིང་མཁན་པོ་དང། མཁས་གྲུབ་ནོར་བཟང་རྒྱ་མཚོ། མཁས་བཙུན་ཡོན་ཏན་རྒྱ་མཚོ་སོགས། དེ་འདྲ་ལ་སོགས་པ་སྟེ་མཁས་པ། བསྟན་འཛིན་གྱི་སྐྱེས་ཆེན་མང་པོའི་གྱི་དྲུང་ནས་ཡང་ཨ་མདོ་སྔགས་ཀྱི་གཞུང་ལུགས་མང་པོ་ཅིག་གསན་བཞེས་གནང་ནས་ནི་མཁས་པའི་ཕུལ་དུ་ཕྱིན་པ་དུ་ཞིག་ནི་བྱུང་ཞག་དགུང་ལོ་སོ་བཞི་ལ་ཕེབས་པའི་སྐབས་དེ་སྔོན་ནས་ནི་ལུང་བསྟན་ཡོད་པ་ལྟར་ཆོས་འཁོར་རྒྱལ་གྱི་དགོན་པ་ཕྱག་བཏབ། དེ་ནས་ལོ་གཉིས་རྗེས་ལྷ་མོའི་བླ་མཚོའི་གནས་སྒོ་ཕྱེ་བར་མཛད་པ་ནས་བཟུང་མཚོ་མཇལ་དུ་བྱོན་མཁན་རང་རང་སོ་སོར་མཚོ་མཇལ་མི་འདྲ་བ་སྣ་ཚོགས་ཡོང་གི་ཡོད་པ་རེད། དཔེར་ན་གོང་ས་སྐྱབས་མགོན་ཆེན་པོའི་ཡང་སྲིད་ཀྱི་གང་དུ་འཁྲུངས་ཡོད་མེད་ཀྱིས་ང་ཚོ་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་དང་ཀེའུ་ཚང་རིན་པོ་ཆེ་རྣམ་གཉིས་ཀྱི་མཚོ་མཇལ་ཡི་གེ་ཨ་ཀ་མ་སི་ཅེས་བྱུང་ཡང་དེའི་མཚོ་དེ་ནས་ཚུར་ཕྱིན་ནས་ཡོང་པ་རེད། མཚོ་དེའི་དངོས་གནས་དམིགས་བསལ་གྱི་ངོ་མཚར་ཆེན་པོ་ཅིག་བསྐྲུན་སོ། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་ཡང་ང་རང་བོད་དུ་ཨ་ནི་གཞུང་འབྲེལ་སྐུ་ཚབ་ཐེངས་གཉིས་པའི་ཁོངས་ལ་ཡང་འགྲོ་བའི་སྐབས་དེ་ང་ཚོ་སྤྱིར་སྤྱིར་བཏང་གི་མཚོ་མཇལ་ཞུ་མཁན་ཚོས་རི་གི་རྩེ་ནས་མར་མཚོ་མཇལ་ཞུ་གི་ཡོད་དེ་ང་ཚོས་སྐབས་དེ་དུས་ད་རྒྱུས་ཡོད་མེད་པ་བྱས་དེ་འདྲ་ཡིན་དུས་ད་མཚོ་འགྲམ་ལ་མ་འགྲོ་དགོས་ཀྱི་ཡོད་རེད་བསམ་ནས་མཚོ་འགྲམ་ལ་ཕྱིན་ནས་བླ་མཚོ་མཇལ་ཁ་ཞུས་ཨ་མཚོ་ཆུ་འཐུང་ཨ་དེར་ཡ་ཅིག་བསངས་གསོལ་བཏང་ཡག་གི་སྐལ་པ་བཟང་པོ་ཞེ་དྲག་ནས་བྱུང་ལས། གོང་དུ་ཞུས་པ་ནང་བཞིན་སྐུ་ཚེ་སྟོད་ལ་བར་ཆད་དབང་གིས་པཎ་ཆེན་རིན་པོ་ཆེའི་ཉེ་གནས་ཞབས་ཕྱི་ཚོས། པཎ་ཆེན་རིན་པོ་ཆེར་ཞེན་ཁོག་ཡིན་མདོག་བྱས་ཏེ་གང་ལྟར། གནང་སྟངས་འདྲ་མི་འདྲ་གི་རྐྱེན་པས་ཕྱིས་ནས་དབུས་ཕྱོགས་སུ་ཆིབས་བསྒྱུར་གནང་དགོས་སུ་ཞིག་ནས་བྱུང་བ་རེད་དེ་རྗེས་སུ་པཎ་ཆེན་ཡེ་ཤེས་རྩེ་མོས་ཨ་ནི་དེ་སྐབས་དེར་བྱུང་བའི་གནད་དོན་ཆ་ཚང་མཁྱེན་པའི་རྗེས་ལ་བཀྲ་ཤིས་ལྷུན་པོར་སླར་ཡང་གདན་ཞུ་གནང་ནས། ཨ་ནི་རྒྱལ་མཆོག་འདིའི་རྣམ་ཐར་ནང་ལོགས་ལ་ཡང་པཎ་ཆེན་རིན་པོ་ཆེའི་ཐུགས་མཉེས་པ་ཞིག་བྱུང་ན་འོ་བསམ་པ་ལས་མ་དད་པ་སྐད་ཅིག་ཀྱང་སྐྱེས་མ་མྱོང་ཞེས་བྱས་ཏེ་གསུངས་པ་ནང་བཞིན་བྱས་ན་ནི་ཞོར་དུ་ཞི་མཇལ་འཕྲད་དུ་བྱས་ནས་བྱུང་བར་སྣང་འདུག། ཡང་རྗེ་ཙོང་ཁ་པ་ཆེན་པོ་མཆོག་གིས་ལྷ་ལྡན་སྨོན་ལམ་ཆེན་པོ་བཙུགས་གནང་སྟེ་ལོ་ངོ་དགུ་བཅུ་གོ་གཅིག་ཙམ་ཕྱིན་ཡོད་ཀྱང་བར་སྐབས་ཤིག་ནས་ལྷ་ལྡན་སྨོན་ལམ་ཆེན་མོའི་ནང་དགེ་ལུགས་པ་མཉམ་ཞུགས་བྱེད་མི་ཆོག་པ་ཆགས་པའི་སྐབས་སྟག་ལུང་དང་འོལ་ཁ། ཀརྨ་པ་བཅས་ཀྱིས་བར་འདུམ་འགྲིག་འཇགས་གནང་ཐབས་གནང་ཡོད་ཀྱང་དོན་འབྲས་མ་སོན་པར་ལོ་ངོ་ཉི་ཤུ་ཙམ་ཞིག་ཕྱིན་ཡོད། འོན་ཀྱང་མཐར། རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་གིས་དགེ་ལུགས་པ་ལྷ་ལྡན་སྨོན་ལམ་ཆེན་མོའི་ནང་བསྐྱར་དུ་འཛུལ་ཞུགས་ཐུབ་པ་བཟོས་གནང་བའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྗེ་ཙོང་ཁ་པ་ཆེན་པོས་ཨ་ནི་ལྷ་ལྡན་སྨོན་ལམ་ཆེན་མོ་བཙུགས་ནས་ལོ་དགུ་བཅུ་གོ་གཅིག་རིང་ལ་བསྟར་ཆགས་སུ་ཚུགས་ཐུབ་པ་བྱུང་ན་ཡང། ཨ་ནི་བར་སྐབས་གཅིག་ལ་ཡང་ཨ་ནི་ཚུགས་མ་ཐུབ་པའི་དེ་གནས་ཚུལ་དུ་བྱས་ནས་བྱུང་བར་འདུག་བྱུང་བ་དེ་ལ་ཡང་ཨ་ནི་ཀྱིས་ག་རེ་ཟེར་ར་སྟག་ལུང་དང་འོལ་དགའ་དཔལ་ཀརྨ་པ་བཅས་ནས་ཨ་ནི་བར་འདུམ་གྱི་ཐབས་ཤེས་གང་ཡོང་དུས་སུ་གནང་འདུག་རེད་དེ་ཨ་ནི་ལམ་ལྷོང་མ་བྱུང་བ་ལ་བརྟེན་ནས་ལོ་ཉི་ཤུ་ཙམ་རིང་ལ་ལྷ་ལྡན་སྨོན་ལམ་ཆེན་མོར་ཨ་ནི་དགེ་ལུགས་པ། ཚོགས་ཞུགས་མ་ཐུབ་པར་བྱུང་འདུག་པ་དེ་རྒྱལ་བ་འདིས་བསྐྱར་གསོ་གནང་ཐུབ་པ་བྱུང་བ་ནས་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱིས་ལྷ་ལྡན་སྨོན་ལམ་ཆེན་མོ་ལ་ཡང་ཆད་མེད་ཀྱི་ག་རེ་ཟེར་ར་དབུ་བཞུགས་དེ་གནང་ཡག་དེ་ནས་མར་བྱས་ནས་སྲོལ་དར་བར་གནང་འདུག་དེ་སྔ་སྣེ་གདོང་གི། དཔོན་རིགས་འབྲས་སྤུངས་ལ་ཕེབས་པའི་སྐབས་ལ་ཡང་རྡོ་ཁང་སྔོན་པོ་ཟེར་བ་ཞིག་ཡོད་པ་ད་དེ་ཨ་ནི་སྣེ་གདོང་གོང་མ་བཀྲ་ཤིས་གྲགས་པ་རྒྱལ་མཚན་ཞུ་བ་ཁོང་གིས་ཨ་ནི་དབུས་ཀྱི་སྲིད་དབང་སྒྱུར་བའི་སྐབས་ལ་དེ་ཡང་རྒྱལ་དབང་ཨ་ནི་དགེ་འདུན་རྒྱ་མཚོ་འབྲས་སྤུངས་མཁན་པོ་གནང་བའི་སྐབས་དང་ཁེལ་བ་ཡིན་ཙང་ཁོང་ལ་ཡང་འབྲས་སྤུངས་ཀྱི་ཕུལ་བ་གནང་འདུག་འདུག་དེ་ནས་བཟུང་ནས་རྒྱལ་དབང་དགེ་འདུན་རྒྱ་མཚོས་ད་གར་ཚོར་འབྲས་སྤུངས་དགའ་ལྡན་ཕོ་བྲང་ཞེས། རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་བཞུགས་གནས་བླ་བྲང་དུ་བྱས་ནས་བྱུང་འདུག་ཡང་ཁ་ཤས་ཀྱིས་རྒྱལ་བ་སྐུ་ཕྲེང་རིམ་བྱོན་དགེ་ལུགས་པ་ཡིན་པ་ཡིན་ཙང་བོད་གཞུང་གི་མིང་ལ་དགའ་ལྡན་ཕོ་བྲང་ཞེས་བཏགས་པ་རེད་ཟེར་ཏེ་དེ་ནས་ཨ་ནི་ག་རེ་མ་ཤེས་ཤེས་མདོག་བྱས་ནས་མགོ་མ་ཚོས་ཀྱི་སྐད་ཆ་བཤད་མཁན་དེ་འདྲ་འདུག།
ངའོ།
དེ་ཨ་ཁ་འདི་དོན་ངོ་མ་ནི་རྒྱལ་བ་སྐུ་འཕྲེང་གཉིས་པས་ཨ་སྐལ་བ་དང་ལྡན་པ་རྣམས་རྒྱལ་བ་བྱམས་པ་མགོན་པོའི་ཞིང་ཁམས་དགའ་ལྡན་ཡིད་དགའ་ཆོས་འཛིན་ལ་འདྲེན་པའི་རྟེན་འབྲེལ་གྱི་སླད་དུ་དགའ་ལྡན་ཕོ་བྲང་ཞེས་བཏགས་པར་སྣང་འདུག་ལོས། དགུང་ལོ་ང་གཉིས་ཀྱི་ཐོག་ལ་ཨ་ནི་སེ་ར། ཐེག་ཆེན་གླིང་གི་གདན་ས་ལ་སེར་ནས་རས་གདན་ས་སྲིད་ཇུས་དགའ་ལྡན་ཁྲི་པ་བཙུགས་ཕྱིར་གནང་བ་ཡིན་ཙང་ཨ་ནི་རྟེན་འབྲེལ་ལ་བརྩིས་ནས་ཨ་ནི་མཁན་པོ་ཁྲི་པ་ཅེས་ནས་རྒྱལ་བ་དགེ་འདུན་རྒྱ་མཚོ་དུ་ཟེར་བ་ཡིན་ཙང་དེར་རྟེན་འབྲེལ་བརྩིས་ནས་འདིའི་ཤུལ་ལ་ཡང་ནི་ཁྲི་པ་ཞེས་ཟུར་དུ་སེ་ར་ལ་བྱས་ནས་བྱུང་མི་འདུག་ནོས།
དགའ་ལྡན་ལ་ཡང་དགའ་ལྡན་ཁྲི་པ་དུ་ཟེར་ཡོད་ཙང་འབྲས་སྤུངས་ལ་ཡང་མཁན་པོ་ཁྲི་པ་ཞེས་བསྡད་དེ་དུས་དེང་སང་བར་དུ་ལ་ཡང་ཟེར་ཡོད་པ་འདི་རེད། ནོས། རྒྱལ་མཆོག་དེ་ལ་ཡང་རྒྱལ་བ་བྱམས་པ་མགོན་པོ་དང་རྗེ་བཙུན་འཇམ་དཔལ་དབྱངས་འབྲོམ་སྟོན་པ་ཆོས་ཀྱི་རྒྱལ་པོ། རྒྱལ་པོ་ཆེན་པོ་རྣམ་ཐོས་སྲས་ལ་སོགས་པའི་ལྷ་དང་སྲུང་མའི་ཞལ་གཟིགས་མང་པོ་དུ་ཅི་འདི་བྱུང་འདུག་མཐར་དགུང་ལོ་རེ་བདུན་ལ་ཕེབས་པའི་སྐབས་ལ་སྙུང་གཞི་བཞེས་ནས་ཞལ་བཀོད་འཁོར་ཞབས་རྣམས་ནས་ཨ་ནི་སློབ་མ་ག་རེ་ཟེར་བ་ད་སྐུ་ཚེ་ཡུན་རིང་བཞུགས་པའི་སྐོར་དུ་གསོལ་བ་བཏབ་པའི་སྐབས་ལ་ཡང། ཨཱ་ནི་ཁོང་གིས་བཀའ་གནང་ཡག་ལ་དུས་གསུམ་སངས་རྒྱས་ཐམས་ཅད་ཨཱ་ནི་གཞན་དོན་གྱི་མཛད་པ་ཟིན་ནས་སྐུ་ཞི་བར་གཤེགས་པ་མ་རེད། དེ་ནང་བཞིན་ངའི་ལུས་འདིས་འདུལ་བའི་གདུལ་བྱ་རྣམས་རྫོགས་པ་ཡིན་ཙང་ཨཱ་ནི་ལུས་འདི་མེད་པར་ཆགས་ནའང་ཁྱེད་རང་ཚོ་ནམ་ཡང་ངས་བརྗེད་མི་ཡོང་ཟེར་ཏེ་འདུག་ཅིག་ནས་གསུངས་པ་རེད་འདུག་ཨ་ནི་གང་ལྟར་སྐུ་གདུང་འདི་འབྲས་སྤུངས་ཚོགས་ཆེན་ཅིག་ནས་བཞུགས་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོས་རྒྱལ་དབང་སྐུ་ཕྲེང་དང་པོ་དང་ཨ་གཉིས་པའི་མཛད་པ་ལ་ཐུགས་མོས་ཆེན་པོ་ཡོད་པ་དང་ཨ་ནི་ལས་འབྲེལ་དེ་ཕྱག་ལས་ཀྱི་ཐོག་ལ་གང་ལྟར་གྱི་སྐུ་ཕྲེང་ལྔ་པ་དང་བཅུ་གསུམ་པ་ཆེན་པོར་ཡོད་པ་འདྲ་ཞེས་ནས་བཀའ་ཕེབས་པ་འདི་འདྲའི་ཅིག། དྲན་གྱི་འདུག། ལགས་ལགས་སོ། ད་ལྟ་གོང་དུ་གསུངས་པ་ནང་བཞིན་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་གིས་ད་ལྷ་སའི་སྨོན་ལམ་ཆེན་མོ་བསྐྱར་གསོ་གནང་བ་རེད། བྱས་བྱས་གསུངས་སོང་ད་སྨོན་ལམ་ཆེན་མོ་དེ་རྗེ་ཙོང་ཁ་པ་ཆེན་པོའི་སྐུ་དུས་ནས་ཡོད་ཙང། དེ་ལ་བསྐྱར་གསོ་གནང་དགོས་པའི་གནད་འགག་ག་རེ་ལ་ཐུག་ཡོད་དང། ད་ག་ནང་བཞིན་སྨོན་ལམ་ཆེན་མོའི་སྐོར་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་གནང། སྨོན་ལམ་ཆེན་མོ་ཟེར་དུས་སྔོན་མ་རྒྱ་གར་གྱི་གྲོང་ཁྱེར་གནས་ཆེན་བརྒྱད་ཀྱི་ཡ་གྱལ་མཉན་ཡོད་ན་སྟོན་པ་བཅོམ་ལྡན་འདས་ཀྱིས་བོད་ཟླ་དང་པོའི་ཚེས་གཅིག་ནས་བཅོ་ལྔ་བར་ལ་མུ་སྟེགས་ཀྱི་སྟོན་པ་དྲུག་འཁོར་དང་བཅས་པ་རྫུ་འཕྲུལ་འགྲན་ནས་བསྟན་པར་གནང་སྟེ་ཚེས་བརྒྱད་ཉིན་གང་ལྟར། ཚར་བཅད་དེ་གང་ལྟར་ཕམ་པར་མཛད་པའི་དུས་དྲན་དྲན་གསོ་ཆེད་དུ་སྐབས་དེར་རྒྱ་གར་དུ་མཆོད་འབུལ་བྱེད་སྲོལ་དུ་ཡོད་པ་ནང་བཞིན་བྱས་ནས་རྗེ་ཙོང་ཁ་པ་ཆེན་པོས་ལྷ་སའི་གཙུག་ལག་ཁང་དུ་ལྷ་སའི་ག་རེ་ཟེར་བ་ད་ཇོ་བོ་རིན་པོ་ཆེ་ལ་དབུ་རྒྱན་པྲོག་ཞུ་ཕུལ་བ་དང་ཆབས་ཅིག་དགེ་འདུན་པ་སྟོང་ཕྲག་མང་པོ་ལ་ཡང་བསྙེན་བཀུར་ཟབ་རྒྱས་འདྲ་ཞིག་མཛད་ནས་ཨེ་སྨོན་ལམ་ཆེན་མོ་གསར་གཏོད་གནང་བ་ཞིག་རེད། མཉན་ཡོད་ཟེར་བ་དེ་ནི་ག་རེ་ཟེར་ད། སྟོན་པའི་སྐུ་ཚེ་རིང་ལ་ཡང་བཞུགས་གདན་གནང་ཡུལ་ཚང་མའི་ནང་ནས་ནི་གཙོ་བོ་དེ་རེད་དོ་ཕལ་ཆེར་དགུང་ལོ་ཉི་ཤུ་རྩ་ལྔ་རིང་ལ་ནི་ཤཱ་རིའི་བུ་དང་མོའུ་འགལ་བུ་ཀུན་དགའ་བོ་འོད་སྲུང་ཆེན་པོ་ལ་སོགས་པ་ཐམས་ཅད་ལ་ཡང་ནི་དེར་བཞུགས་པ་གནང་བའི་གནས་ཁྱད་པར་ཅན་ཞིག་རེད་དོ། མཉན་ཡོད་དུ་ནི་ག་རེ་ཟེར་ད་ང་ཚོ་སོར་མོའི་ཕྲེང་བ་ཟེར་དོན་ཨང་གུ་ལི་མཱ་ལ་ཟེར་བ་དེ།

འདི་རྗེ་རིན་པོ་ཆེ་གིས་རྫུ་བསུས་ནས་བཙུགས་པ་གནང། འདི་གནང་ཡོད་རེད། སྡེ་པ་རིན་སྤུངས་པ་དོན་ཡོད་རྡོ་རྗེ་ཞུ་བ་འདི་དང། ཨ་ནི་ཅེ། ག་རེ་ཟེར་རེད། ཀམ་ཚང། ཁོང་ནི་ཡང་ཆོས་བརྒྱུད་འཛིན་པ་ཞྭ་དམར་བ་ཆོས་གྲགས་བཟང་པོ་གཉིས་ཀྱི་སྐབས་དེར་ཡང་ས་སྐྱ་དང་རྙིང་མ་བཀའ་བརྒྱུད་པ་མ་གཏོགས་དགེ་ལུགས་པ་དེ་ཆོས་ཞུགས་ག་རེ་ཟེར་སྨོན་ལམ་ནང་ལ་འཚོགས་མི་ཆོག་པ་བྱས་ནས་གང་ལྟར། དམ་བསྒྲགས་བྱས་ནས་གང་ལྟར་ཞུགས་མི་ཆོག་པར་དུ་བྱས་ནས་ལོ་ཕལ་ཆེར་ཉི་ཤུ་ཙམ་རིང་ལ་དུ་གནང་འདུག་ཨ་ནི་ཡང་རྒྱལ་དབང་སྐུ་ཕྲེང་འདིའི་སྐབས་ལ་ཨ་ནི་བསྐྱར་དུ་ཡང་བསྐྱར་གསོ་གནང་ནས་བྱས་ནས་དུ་ཕྱིར་ཞེ་དྲག་གི་བཀའ་དྲིན་ཆེན་པོ་དུ་བྱས་ནས་གནང་འདུག། ཨ་ལས་ལོ་ལོ་ཟེར། ལོངས་སྐུ་དངོས་ད་ད་རི།